ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི་བར་བརྒལ་ས་བསྐྱར་ཞིབ་ཟེར་བའི་ལས་རིམ་རེད། ང་ཚེ་རིང་དབང་ཕྱུག་ཡིན། རྒྱ་ནག་གི་ས་གནས་གཞུང་ཁག་ལ་བྱུང་སོང་མགོ་མ་ཐུག་པའི་དཀའ་ངལ་འཕྲད་ནས་ལོ་མང་པོ་ཞིག་ཕྱིན་པའི་ཁར། འདས་པའི་ལོ་གསུམ་པོའི་རིང་ལ་ཡང་ནད་ཡམས་སྔོན་འགོག་ཆེད་དུ། ས་གནས་གཞུང་གིས་དམིགས་བསལ་འགྲོ་སོང་ཧ་ཅང་ཆེན་པོ་ཞིག་གཏང་དགོས་བྱུང་ཡོད་པ་སྟེ། དེང་སྐབས་རྒྱ་ནག་གི་ས་གནས་ཁག་གི་ནོར་སྲིད་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་འདུག་བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་རྒྱུ་ཡིན། འདས་པའི་བདུན་ཕྲག་འདིའི་ནང་ལོགས་ལ་ཡང་རྒྱ་ནག་ནང་གི་གསར་འགྱུར་ཅིག་ག་རེ་འདུག་ཟེར་ན། ད་ལོའི་དགུན་ཁ་རྒྱ་ནག་ནང་ལོགས་ལ་ཡང་གནམ་གཤིས་གྲང་མོ་ཞེ་པོ་ཅིག་བསྟན་པའི་སྒང་དེ་ཡིན་ན་ཚ་ལོག་གཏང་ཡག་གི་སོལ་རླངས་མ་འདང་བ་དང་གོང་ཆེ་དྲགས་ལྷག་པར་དུ་ཡིན་ན་ས་གནས་གཞུང་ཁག་གིས་དེ་སྔོན་ལ་ཡང་ད་སོལ་རླངས་དེ་མི་མང་ནང་ལོགས་ཚ་ལོག་གཏང་ཡག་ཆེད་དུ་བེད་སྤྱོད་བཏང་ཡག་དེ་ལ་ཡང་གུན་གསབ་ཀྱི་དངུལ་ཏོག་ཙམ་སྤྲད་ཀྱི་ཡོད་ས་རེད་དེ་ཚོ་སྤྲད་མ་ཐུབ་བྱས་བྱས་རྒྱ་ནག་གི་ས་ཁུལ་མང་པོ་ཅིག་ནང་ལོགས་ལ་ཡང་ཚ་ལོག་བཏང་མ་ཐུབ་པའི་དཀའ་ངལ་འདུག་ལྷག་པར་དུ་ཡིན་ན་རྒྱ་ནག་བྱང་ཤར་གྱི་ཧའེ་ལུང་ཅང་དོག་པ་ལ་ད་ལོ་དམིགས་བསལ་གྲང་མོ་ཞེ་པོ་བྱུང་ཡོད་ས་རེད་ཟེར་ཡག་བྱེད་པ་ན་སྟོད་བསྡུས་པ་ཉིན་མ་གསུམ་བཞིའི་སྐོར་གྲང་ཚད་དེ་ཀླད་ཀོར་འོག་གི་ཨང་ཀི་ལྔ་བཅུ་ལ་ཡར་སླེབས་པ་རེད་ཅེས་བྱས་ཟེར་གྱི་འདུག་ད་དེ་ཚོའི་རྒྱུ་རྐྱེན་དེ་མང་པོ་ཞེ་པོ་ཅིག་ཡོད་རེད་དེ་ལས་ངས་དེང་ཞུས་པ་ནང་བཞིན་རྒྱུ་རྐྱེན་གཅིག་ཡིན་ན་ས་གནས་གཞུང་མང་པོ་ཅིག་གིས་དེ་སྔོན་ལ་ཡར་སོལ་རླངས་བེད་སྤྱོད་བཏང་ཡག་ལ་ཡར་ཁོ་ཚོས་གུན་གསབ་དངུལ་ཏོག་ཙམ་སྤྲད་བྱས་ཡིན་ན་སོལ་རླངས་དེ་ཚོ་གོང་ཆུང་ཆུང་བྱས་བཙོང་ཐུབ་ཀྱི་ཡོད་ས་རེད་ད་ཡིན་ན་དེ་རིང་ཁ་སང་བྱེད་མ་ཐུབ་བྱས་བྱས་འདི་བྱེད་མ་ཐུབ་ཡག་རྒྱུ་མཚན་གཙོ་བོ་རྒྱ་ནག་ས་གནས་གཞུང་དེ་ཚོའི་འགྲོ་གྲོན་དེ་དཀའ་ངལ་ཞེ་པོ་ཅིག་འཕྲད་བྱས་དཀའ་ངལ་དེ་ཚོ་འཕྲད་ཡག་དེ་ད་དེ་སྔོན་ནས་ཡིན་ན་རྒྱ་ནག་ས་གནས་ཀྱི་གཞུང་དེ་ཚོ་ཡིན་ན་བུ་ལོན་ཞེ་པོ་ཅིག་གཡར་བཞག་ཡོད་རེད་ཞེས་ད་ཕལ་ཆེར་ལོ་བཅུ་ཙམ་ཕྱིན་འགའ་རེ་འདི་སྐོར་ལ་དབྱེ་ཞིབ་བྱས་རྩོམ་བདག་ནས་མང་པོ་ཞེ་པོ་ཐོན་ཚར་བ་རེད། ད་འདི་ག་འདི་དམིགས་བསལ་འདས་པའི་ལོ་གསུམ་ནང་ལོགས་ལ་ཡ། ནད་ཡམས་སྔོན་འགོག་བྱེད་ཡག་ཆེད་དུ་ནད་མི་འདུག་ད་ཞི་ཅིན་ཕིང་གིས་ནད་ཡམས་གཙང་སེལ་བྱས་ཆེད་ཡིན་ན་བེད་སྤྱོད་གང་ལྟར་མི་ཚང་མ་ལ་ཕྱི་ལོགས་ལ་འགྲོ་མ་བཅུག་བྱས་བྱས་བཅུག་བྱས་བཞག་ཡ་འབྱོར་བ་འདིའི་འགྲོ་སོང་ཆེན་པོ་ཞེ་པོ་བཏང་ལྷག་པར་དུ་ཡིན་ན་ན་ཚ་འདུག་མི་འདུག་ལྟ་ཡག་གི་གོ་འདུག་ཅིག་མཁས་ན་རྒྱག་པར་རྒྱུ་ཅི་ཅིག་བྱས་ཅིག་འདུག་གས་ད་ཉིན་མ་རེ་རེ་ལ་ཡ་མི་ཚང་མ་ལ་བྱས་དང་ཚང་མ་སྐབས་རེ་མི་གཅིག་གིས་ཉིན་མ་གཅིག་ལ་ཐེངས་མ་གཉིས་ཙམ་བྱེད་དུས་ད་དེ་ཚོ་ཡིན་ན་འགྲོ་སོང་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་ཚོ་མང་ཆེ་བ་ཅིག་ཡིན་ན་ས་གནས་གཞུང་གིས་འགྲོ་སོང་བཏང་དགོས་དུས་ཙམ་པ་ད་དེ་རིང་ཁ་སང་ས་གནས་གཞུང་གི་འགྲོ་གྲོན་དེ་ཡིན་ན་དེ་སྔོན་ནས་དཀའ་ངལ་ཡོད་པའི་སྒང་ལ་ཡང་དཀའ་ངལ་ཆེ་རུ་ཞེ་པོ་ཕྱིན་ཡོད་ས་རེད། དཔེར་ན་ཆ་བཞག་པ་ཡིན་ན་འདས་པའི་ལོ་གསུམ་ནང་ལོགས་ལ་ཡང་རྒྱ་ནག་གི་གོང་ཀྲོའུ་ཞིང་ཆེན་ནང་ལོགས་ནད་ཡམས་སྔོན་འགོག་བྱེད་ཡག་ཆེད་དུ་དམིགས་བསལ་གྱི་འགྲོ་སོང་བཏང་བ་རང་རྒྱ་མིའི་སྒོར་མོ་དུང་ཕྱུར། ཆིག་སྟོང་བཞི་བརྒྱ་དྲུག་ཅུ་རེ་བདུན་ཙམ་ཕྱིན་ཤག་ཅེས་བྱས་ལབ་བཞག་ད་དེ་ཡིན་ན་ཞེ་པོ་ཅིག་ཁོའི་རྒྱ་ནག་གི་ས་གནས་གཞུང་ངོས་ནས་བཤད་ན་འགྲོ་སོང་ཆེན་པོ་ཞེ་པོ་ཅིག་རེད་ཤག་ད་ག་ནང་བཞིན་པེ་ཅིང་ཆ་བཞག་པ་ཡིན་ན་པེ་ཅིང་ཟླ་ཉིན་ལོ་གཅིག་རང་ལ་ཡང་དུང་ཕྱུར་སུམ་བརྒྱ་ཙམ་བཏང་ཤག་ཧྥུ་ཅན་ནི་ཞིང་ཆེན་ལ་ཆ་བཞག་པ་ཡིན་ན་ཟླ་ཉིན་ལོ་གཅིག་ལ་ཡང་འགྲོ་སོང་དེ་ཡིན་ན་དུང་ཕྱུར་བརྒྱ་དང་སུམ་ཅུ་ཙམ་བཏང་ཤག་བྱས་བྱས་ད་ག་ད་འདས་པའི་ལོ་གསུམ་ནང་ལོགས་ལ་ཡང་ནད་ཡམས་ཆེད་དུ་བཏང་པས་འགྲོ་སོང་ཏོག་ཙམ་ཞེ་པོ་ཆེན་པོ་བྱས་འདི་ག་འདི་སྤྱིར་བཏང་གི་དཔལ་འབྱོར་གྱི་ལམ་ཀ་བཟོས་འདི་འདི་བྱས་འགྲོ་སོང་མང་པོ་བཏང་ཡོང་ནས་འཁོར་ཡག་ཚུར་ཅིག་ཡོང་ཡག་འབྱོར་བ་ད་དེ་ཚོ་ཡིན་ན་ནད་ཡམས་བཏང་པའི་ཕྱིར་དུ་ཚུར་ཧ་ལམ་ད་ཡོང་ཡག་མེད་པ་དཔེར་ན་ཆ་བཞག་ན་ཨ་མི་རི་ཀའི་ནང་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་ནད་ཡམས་སྐབས་ལ་འགྲོ་སོང་ཆེན་པོ་ཞེ་པོ་ཕྱིན་ཡོད་རེད་འགྲོ་སོང་ཏོག་ཙམ་མང་ཆེ་ཅིག་གར་འགྲོ་ཟེར་ན་ཨ་མི་རི་ཀའི་གཞུང་གིས་ཟ་ཁང་དང་ཚོང་ཁང་དང་ཐ་ན་ཕར་བཞག་ཨ་མི་རི་ཀའི་ཧ་ལམ་མི་སྒེར་ཚང་མ་ལོག་ལ་ཡང་གུན་གསབ་དངུལ་ཏོག་ཙམ་ཏོག་ཙམ་སྤྲད་སོང་ང་དེ་ཚོ་སྤྲད་པ་དེ་ཡིན་ན་གཅིག་ནས་ཡིན་ན་གཞུང་གི་འགྲོ་སོང་རེད་དེ་ལས་ཡིན་ན་ལས་འགྲོ་སོང་འདི་གྱད་དེ་མི་དམངས་ལག་པར་སྤྲད་དུས་ད་མི་དམངས་ཀྱིས་འདི་གྱད་དེ་འཛད་སྤྱོད་བྱས་བྱས་གང་འདྲ་དངུལ་འདི་གྱད་བེད་སྤྱོད་བཏང་བྱས་དཔལ་འབྱོར་གྱི་འཁོར་རྒྱུན་ནང་ལོགས་བེད་སྤྱོད་བཏང་དུས་མཐར་དེ་ཡིན་ན་དཔལ་འབྱོར་གང་འདྲ་ཡར་རྒྱས་འགྲོ་ཡ་དང་དེ་ཚོ་ལ་ཡང་ཡིན་ན་ཕན་ཐོགས་ཀྱི་རེད་ད་ཡིན་ན་རྒྱ་ནག་གིས་ད་རེངས་ཀྱི་ནད་ཡམས་ནང་ལོགས་འགྲོ་སོང་བཏང་པ་དེ་མང་པོ་གཅིག་ཡིན་ན། གས་ནར་ཁར་རྒྱག་པར་རྒྱུ་བྱས་ཡིན་ན་ན་ཚ་འདུག་མི་འདུག་བལྟ་ཡ་དེ་མི་ན་ཚ་མེད་མཁན་མང་ཆེ་ཅིག་ལ་ཡ་ཉི་མ་རྟག་པར་འདི་བྱེད་དུས་ཁོའི་འགྲོ་སོང་ཞེ་པོ་ཕྱིན་བྱས་འདི་ཚོའི་འགྲོ་སོང་མང་ཆེ་ཕྱིན་བྱས་ད་འགྲོ་སོང་འདི་ལ་ཡ་ཚུར་མ་རྩ་བཞག་པ་ནང་བཞིན་ཚུར་ཁེ་བཟང་ཞེ་པོ་ཅིག་ཡོད་ས་མ་རེད་དེ་འདྲ་སོང་ཙང་དེ་རིང་ཁ་སང་རྒྱ་ནག་གི་ས་གནས་གཞུང་ད་དཔེར་ན་ཆ་བཞག་ན་ཟླ་ཉིན་ལོར་ཆ་བཞག་ན་རྒྱ་ནག་གི་ཞིང་ཆེན་ཚང་མ་ལོག་ནང་ལོགས་ལ་ཡ་བྱུང་ཡ་དང་སོང་ཡ་འབྱོར་བ་འདི་འགེབས་མ་ཐུབ་བྱས་བྱས་ཡིན་ན་ཚང་མ་ལོག་ལ་གྱོང་གུད་ཕོག་ཤག་ད་འདི་ཡིན་ན་འདས་པའི་ལོ་མང་པོའི་ནང་ལ་བྱུང་བ་ཐེངས་མ་དང་པོ་ཆགས་བསྡད་ཤག། ད་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་ས་གནས་ཀྱི་ནོར་སྲིད་ལ་དཀའ་ངལ་འཕྲད་ཡ་ས་དེ་ད་ད་ནི་གསར་པ་ཁྱོན་ནས་མ་རེད། དེ་ཡིན་ན་སྔོན་མ་ནས་འཕྲད་བསྡད་ཡོད་རེད། འཕྲད་བྱས་ཡིན་ན་ད་ལོ་མང་པོའི་གོང་ལ་རྒྱ་ནག་གིས་ཁྲལ་སྡུ་སྟངས་འདི་ལ་ཡང་བསྒྱུར་བཅོས་བཏང་བྱས་སྤྱིར་བཏང་གི་ཡོང་འབབ་ཁྲལ་འབྱོར་བ་འདི་ཚོ་ཡིན་ན་དབུས་གཞུང་གིས་བསྡུས་ཨ་ནི་ས་གནས་གཞུང་གི་ད་ཡོང་འབབ་གཙོ་བོ་དེ་ག་ནས་ཡོང་དགོས་ཀྱི་རེད་ཟེར་ན་ད་བོད་རང་སྐྱོང་ལྗོངས་ད་འདི་ལྟ་བུ་ཡིན་ན་ད་རྒྱ་ནག་དབུས་གཞུང་རང་གིས་གང་འདྲ་ཅིག་གིས་གཞུང་གི་འགྲོ་སོང་བཏང་ཡ་དེ་མར་གུན་གསབ་ཅིག་བྱས་སྤྲད་ཀྱི་རེད་དེ་ལ་ཡིན་ནའི་ས་ཆ་གཞན་པ་མང་ཆེ་ཡིན་ན་ས་གནས་ཀྱི་ཡོང་འབབ་དེ་ག་ནས་ཡོང་དགོས་ཀྱི་རེད་ཟེར་ན། ཁོ་ཚོས་ས་བཙོང་བྱས་ཡོང་དགོས་ཀྱི་རེད་ད་དེ་ས་གནས་ཀྱི་གཞུང་གི་གང་འདྲ་ཡོང་འབབ་གལ་ཆེ་ཤོས་དེ་འདས་པའི་ལོ་ཉི་ཤུ་ནང་དེ་ཆགས་བསྡད་ཤག་འདི་ག་རེ་ཟེར་ན་ད་རྒྱ་ནག་གི་ཁང་པའི་གོང་དེ་ཞེ་པོ་ཅིག་འཕར་འགྲོ་དུས་ཨ་ནི་རྒྱ་ནག་འཛམ་བུ་གླིང་ད་རྒྱལ་ཁབ་སུ་གཅིག་དང་མ་འདྲ་ཡིན་ན་ས་ཚང་མ་ལོག་ཡིན་ན་གཞུང་ལ་དབང་བ་ཡིན་ཟེར་ཟེར་གྱི་རེད་བྱས་ཙང་སྒེར་གྱི་ལག་པར་ས་ཆ་ཡོད་མ་རེད་ད་ཁང་པའི་གོང་འཕར་འགྲོ་དུས་ཙམ་པ། ས་གནས་གཞུང་གིས་ད་ས་དེ་བཙོང་ཡོང་ཙམ་པ། ས་དེ་ཁང་པ་རྒྱག་མཁན་ཀྱི་ཨར་ལས་བྱེད་མཁན་ཀྱི་བཟོ་ཚོང་ལས་ཁང་ལ་ཡང་ད་གོང་ཆེན་པོ་ཞེ་པོ་ཅིག་བཙོང། ད་ཁང་པའི་གོང་ག་ཚོད་ཆེར་ཕྱིན་ན་གོང་དེ་ཆེར་ཆེར་འགྲོ་གི་རེད་པ་དེ་བཙོང། དེའི་ཡོང་འབབ་དེ་གཞུང་གིས་འགྲོ་སོང་གཏོང་ཡ་བྱེད་ས་གནས་གཞུང་གིས་འགྲོ་སོང་གཏོང་ཡ་བྱེད་དགོས་ཀྱི་རེད་གཅིག་བྱས། གཉིས་པ་དེ་ཡིན་ན་ས་གནས་གཞུང་གིས་ད་འགྲོ་སོང་མ་ལྡང་བ་བྱས་དཀའ་ངལ་འཕྲད་པའི་སྐབས་དེ་ཡིན་ན་ཁོ་ཚོས་བུ་ལོན་གཡར་དགོས་ཀྱི་རེད། ད་བུ་ལོན་གཡར་བའི་སྐབས་ལ་ཡིན་ནའི་ལས།

འདས་པའི་ལོ་གཅིག་གཉིས་ཀྱི་ནང་ལོགས་ལ་ཡང་འདི་ལ་ཡང་འགྱུར་ལྡོག་ཆེན་པོ་ཞིག་ཕྱིན་བྱས་ག་རེ་ཟེར་ན་རྒྱ་ནག་གི་ཁང་པའི་གོང་དེ་མར་མར་མར་མར་ཆག་འགྲོ་གི་རེད། ཁང་པའི་མར་གོང་ཆག་པ་མ་ཟད་ཡིན་ན། ཁང་པ་རྒྱག་མཁན་དེ་ཞེ་པོ་ཅིག་ཉུང་འགྲོ་གི་ཡོད་ས་རེད། ཁང་པ་རྒྱག་མཁན་ཉུང་འགྲོ་དུས་ད་ས་ཉོ་མཁན་དེ་ཉུང་འགྲོ་གི་རེད། ས་ཉོ་མཁན་དེ་ཉུང་འགྲོ་ཙམ་པ་སའི་གོང་ཆག་པ་གཅིག་པོ་མ་རེད་ས་ཉོ་མཁན་ཁོ་རང་མེད་པ་བྱས་ཙམ་པ། རྒྱ་ནག་ས་གནས་གཞུང་གི་ད་ཡོང་འབབ་ཡོད་ན་མེད་ན་འདི་གི། བད་ག་ལེ་ག་ལེ་བྱས་བྱས་ཡིན་ན་ད་དེ་རིང་ཁ་སང་ལོ་གཅིག་གཉིས་ཀྱི་ནང་ལོགས་ལ་ཞེ་པོ་ཅིག་ཉུང་རུ་ཕྱིན་ཡོད་ས་རེད། ད་དཔེར་ན་ཆ་བཞག་པ་ཡིན་ན་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་མང་ཆེ་ཅིག་ཆ་བཞག་པ་ཡིན་ན་ད་ས་གནས་གཞུང་གི་ཡོང་འབབ་གཙོ་བོ་དེ་ཡིན་ན་ག་ནས་ཡོང་གི་ཡོད་རེད་ཟེར་ན་ཁང་ཁྲལ་ནས་ཡོང་གི་ཡོད་རེད་ཁང་པའི་ཁྲལ་ནས་ས་ཁྲལ་ད་དེ་ཚོ་ནས་ད་ཁང་པ་གང་ག་ལོག་ལ་ཡ་ཡིན་ན་ལོ་ལྟར་ད་ང་ཚོ་ཁང་པ་ཡ་ད་ཡོད་པ་དེ་ཚོ་ཚང་མ་ལོག་གི་དེ་ཡ་ཁྲལ་བསྐྱལ་དགོས་ཀྱི་ཡོད་རེད་བ། དེ་ཡིན་ན་ས་གནས་གཞུང་གི་ཡོང་འབབ་ཡོད་ན་མེད་ན་ཆགས་བསྡད་ཡོད་རེད་དེ་ལས་ཡིན་ན་རྒྱ་ནག་ལ་ད་ལྟ་བར་དུ་ད་འདི་བྱེད་ཀྱི་ཡིན་ཟེར་བྱས་ད་ལོ་མང་པོ་བཤད་བསྡད་པ་རེད་རྒྱ་ནག་ལ་ཡང་ཁང་ཁྲལ་བཟོ་གི་ཡིན་ས་ཁྲལ་བཟོ་གི་ཡིན་ཟེར་བྱས་ས་ཁྲལ་དེ་བཟོ་ཡག་ཡོད་མ་རེད་ད་ག་རེ་ཟེར་དགོས་རེད་ས་དེ་ཡིན་ན་གཞུང་དབང་བསྡད་ཡོད་རེད་བ་ད་ཡིན་ན་ཁང་པ་གང་ག་ལོ་སྒེར་གྱི་དབང་བསྡད་ཡོད་ཙམ་པ་ཁང་པ་ལ་ཁྲལ་རྒྱག་གི་ཡིན་ཟེར་བྱས་ལོ་མང་པོ་བཤད་བསྡད་པ་དེ་ལས་ད་ལྟ་བར་དུ་ཁྱོན་ནས་བྱེད་ཐུབ་ཡོད་མ་རེད་ད་བྱེད་མ་ཐུབ་ཡག་དེ་ཡིན་ན་ད་ལྟ་ཡིན་ན་ཕལ་ཆེར་ད་རྒྱ་ནག་ནང་ལོགས་ཅིག་གི་ངོ་ཤེས་པ་ད་བསྡད་ཡོད་མཁན་ཚོ་ལ་ཡང་ཕལ་ཆེར་དྲིས་པ་ཡིན་ན་གང་ག་ལོག་གི་མཁྱེན་གྱི་རེད། རྒྱ་ནག་ནང་ལོགས་ཏོག་ཙམ་དཔལ་འབྱོར་གནས་སྟངས་ཨོ་ཙམ་ཡོད་མཁན་ཚོ། མང་ཆེ་ལ་ང་ཁང་པ་གཉིས་ཡོད་གསུམ་ཡོད་ཟེར་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ག་རེ་ཟེར་ན་ཁང་པ་ལ་ཁྲལ་རྒྱབ་མ་དགོས་ཁོ་ཚོས་ཨ་ཁང་པའི་གོང་ཡར་འཕར་དུས་ཙམ་པ་ད་ཁོ་ཚོའི་མ་ག་རེ་ཟེར་དགོས་རེད་དངུལ་ཏོག་ཙམ་ཡོད་པ་དེ་གང་ག་ཁང་པའི་ནང་ལོགས་ཅིག་བཞག་བཞག་རེད་ད་རྒྱ་ནག་གཞུང་གི་ཞེད་སྣང་དེ་ག་རེ་རེད་ཟེར་ན་གལ་སྲིད་ཁང་པ་ལ་ཡང་ཁྲལ་བརྒྱབ་པ་ཡིན་ན་ཨ་ནི

འབེལ་པོ་འདི་འདྲ་བཏང་ཆོག་ཆོག་ཅིག་མེད་པ་ཆགས་བསྡད་ཡོད་རེད་ག་རེ་ཟེར་ན་རྒྱ་ནག་གི་ཁྱོན་ཡོངས་ཀྱི་དཔལ་འབྱོར་འདི་ད་དེ་སྔོན་དང་བསྡུར་བ་ཡིན་ན་ཞེ་པོ་ཞིག་ཡར་རྒྱས་འགྲོ་ཡ་དེ་མར་འགོར་པོར་ཕྱིན་འདུག་ཨང་དཔེར་ན་ཆ་བཞག་པ་ཡིན་ན་ཟླ་ཉིན་ལོ་ལ་ཡར་རྒྱ་ནག་གི་རྒྱལ་དམངས་དཔལ་འབྱོར་གྱི་ཐོན་ཚད་འདི་ཡར་རྒྱས་དེ་བརྒྱ་ཆ་གསུམ་ལས་ཉུང་ཕྱིན་འདུག་ཨང་ད་དེ་སྔོན་ལ་ད་བརྒྱ་ཆ་བདུན་བརྒྱད་དགུ་བཅུ་འདི་ཕྱིན་བྱས་བསྡད་ཀྱི་ཡོད་རེད་ད་དེ་ན་བརྒྱ་ཆ་གསུམ་ཟེར་དུས་ད་ཞེ་པོ་ཉུང་ཉུང་ཡིན་ཙམ་པ་དངུལ་ཁང་ཁོ་རའི་ནང་ལོགས་ལ་ཡར་མིས་དངུལ་བཅོལ་བྱས་ད་དངུལ་ཁང་ལས་མ་རྩ་ཞིག་དགོས་ཀྱི་རེད་འདི་ག་དེ་ཞེ་པོ་ཅིག་ཆུང་རུ་ཕྱིན་བྱས་རྗེས་མ་བུ་ལོན་དེ་ག་སྤྲད་མ་ཐུབ་པ་ཡིན་ན་དཀའ་ངལ་ཆེན་པོ་ཞེ་པོ་ཅིག་འགྲོ་གི་ཡོད་པ་འདྲ་ཁ་ཤས་ཟེར་ཡག་བྱས་པ་ཡིན་ན་མ་འོངས་པའི་ལོ་ལྔའི་ནང་ལོགས་ལ་ཡ་རྒྱ་ནག་གི་ས་གནས་གཞུང་གི་བུ་ལོན་དེ་བས་རྒྱ་མིའི་སྒོར་མོ་དུང་ཕྱུར་ཁྲི་བཅོ་ལྔ་ཆགས་ཀྱི་རེད་ཞེས་བྱས་ཟེར་གྱི་ཡོད་རེད་དེས་མ་ཟད་མ་འོངས་པའི་ལོ་བཅོ་ལྔའི་ནང་ལོགས་ལ་ཡ་ས་གནས་གཞུང་གི་བུ་ལོན་དེ་ཚོའི་ནང་ལོགས་ཀྱི་བརྒྱ་ཆ་ལྔ་བཅུ་ཙམ་ཞིག་ཡིན་ན་ཕར་བུ་ལོན་སྤྲད་ཡག་གི་དུས་ཚོད་དེ་སླེབས་ཀྱི་ཡོད་ས་རེད་བྱས་ཙང་དེ་ཚོ་སླེབས་པའི་སྐབས་དེ་ཡིན་ན་དེའི་སྔོན་ལ་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་བྱས་ས་མིག་བསྟན་བྱས་རྙིང་པ་དེ་ཚོ་སྤྲད་ཡག་ཆེད་དུ་བུ་ལོན་གསར་པ་གཡར་བྱས་ས་དེ་གཏའ་མ་བཞག་འགྲོ་གི་ཡོད་རེད་དེ་ལས་ད་ཁོ་ས་དེ་ཁོ་རང་རིན་ཐང་དེ་མར་ཆག་དུས་ཙམ་པ་བུ་ལོན་གསར་པ་གཡར་ཡག་དེ་ཞེ་པོ་ཞིག་གི་དཀའ་ངལ་ཆེ་རུ་ཆེ་རུ་འགྲོ་གི་ཡོད་ས་རེད་ད་དེ་ཚོའི་ག་རེ་ཟེར་དགོས་རེད་ཤུགས་རྐྱེན་སྦྱོར་བ་རྒྱ་ནག་ས་གནས་གཞུང་གི་འགྲོ་གྲོན་མེད་པ་ཅིག་གི་དཀའ་ངལ་དེ་ཡིན་ན་ད་དཔེར་ད་མངོན་གསལ་དོད་པོ་ཞེ་པོ་ཅིག་མི་མང་གི་ངོས་ལ་ཡ་བཤད་པ་ཡིན་ན་ཚོར་སྣང་དེ་ཤུགས་ཆེན་པོ་ཞེ་པོ་ཞིག་ཡོང་གི་རེད་ག་རེ་ཟེར་ན་དང་པོ་དེ་ཨ་ལེ་ད་ལྟ་དཔེར་ན་ཆ་བཞག་པ་ཡིན་ན་ད་རིང་འདི་དགུན་ཁ་དེ་ལ་ཡ། ཚ་གློག་གཏོང་ཡག་ལ་ཡ་སོལ་རླངས་ལ་ཡ་ས་གནས་གཞུང་གིས་གུན་གསབ་དེ་ཚོ་བྱེད་མ་ཐུབ་བྱས་བྱས་ད་དེ་ཚོ་དཀའ་ངལ་དེ་ཚོ་ད་མི་ལ་ལམ་སང་ཅིག་ཚོར་སྣང་ཐུབ་པ་ཅིག་རེད་བ། འདིས་མ་ཟད་ཡིན་ན་ད་འདས་པའི་ཕལ་ཆེར་ཅིག་ལོ་གཅིག་གཉིས་ཤིག་ནང་ལོགས་ལ་ཡ་གལ་སྲིད་རྒྱ་ནག་གི་གནད་དོན་ལ་ཡ་དོ་སྣང་གནང་མཁན་ཡིན་ན་ཅིག་གཟིགས་ཡག་ཅིག་ག་རེ་ཟེར་ན་རྒྱ་ནག་གི་གྲོང་ཁྱེར་ཧྲན་ཀྲེན་དང་ཧྥུའུ་ཅན་དང་ད་བར་ད་ལྷོ་ཕྱོགས་གི་ད་དོ་ར་ཞཱ་མང་ཆེ་མང་པོ་ཅིག་གི་གསར་འགྱུར་འཁོད་ཡག་བྱས་པ་ན། ད་རིང་ཁ་སང། རྒྱ་ནག་གཞུང་གིས་ད་གཞུང་གི་ལས་བྱེད་པ་དེ་ཚོ་ལ་ཡང་འདིའི་སྔོན་ལ་ཡང་ད་ཁོང་ཚོའི་ལོ་ལྟར་རེ་བཞིན་གླའི་སྒང་ལ་ཡང་རྔན་པ་བཟོ་འདྲ་ཞིག་བྱས་དངུལ་མང་པོ་ཞེ་པོ་ཅིག་སྤྲད་ཀྱི་འདུག་ཨང། འདི་ཚོ་མང་པོ་ཅིག་ཡིན་ན་ད་སྤྲད་ཡག་མཚམས་བཞག་པ་མ་ཟད་ཡིན་ན་ཁ་ཤས་ལ་ད་ད་འདིའི་སྔོན་ལ་ཡང་སྤྲད་ཚར་ཀྱོག་དེ་ཚོ་མང་པོ་ཅིག་ཚུར་སློག་གི་ཡོད་ཟེར་བྱས་ལབ་ཀྱི་འདུག་ཞིང་ཆེན་ཁ་ཤས་ཀྱི་ནང་ལོགས་ལ་ཡང། ས་གནས་གཞུང་གི་ལས་བྱེད་པ་དེ་ཚོ་ས་གནས་ལ་ཡར་འགྲོ་སོང་བཏང་ཡག་མེད་པ་བྱས་བྱས་ལས་བྱེད་པའི་གླ་དེ་ཚོ་མ་སྤྲད་པ་དེ་འདྲའི་གནས་ཚུལ་འདི་ད་ཐར་གས་ས་མང་པོ་ཞིག་མཐོང་ཡག་འདུག་བྱས་ཙང་འདི་ཚོ་གང་ག་ནས་ཡིན་ན་ད་ས་གནས་གཞུང་གི་དཔལ་འབྱོར་ལ་ཡར་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པ་དེ་གང་ད་ཐར་གས་ས་མངོན་གསལ་དོད་དོད་ཕྱིན་བཞག་འདི་ཕྱིན་པའི་རྐྱེན་གྱིས་ཉེ་དུས་རང་རྒྱ་ནག་གི་ནོར་སྲིད་ལྷན་ཁང་གི་ས་གནས་གི་བུ་ལོན་དང་དེ་འདྲའི་སྐོར་ལ་ཡང་གསར་འགོད་ཚོགས་འདུ་ཟུར་དུ་ཚོགས་བྱས་འདིའི་སྒང་ལ་ཡང་རྒྱ་ནག་ནོར་སྲིད་བློན་ཆེན་ལིའུ་ཁུན་ཟེར་མཁན་དེ་ཁོ་རང་གིས་ཡིན་ན་ཅིག་བཤད་བཞག། ད་དེའི་སྔོན་ལ་མི་མང་ཆེ་བའི་བསམ་ཚུལ་བྱས་པ་ཡིན་ན་རྒྱ་ནག་གི་ས་གནས་ད་བུ་ལོན་དེ་ཚོ་ཆེན་པོ་ཞེ་པོ་ཅིག་ཡོད་པ་ཡིན་ནའི་གའི་བྱེད་ཀྱི་མ་རེད་རྒྱ་ནག་དབུས་གཞུང་ལ་ད་དུང་དངུལ་ཞེ་དྲག་ཡོད་རེད་བྱས་ཙང་ས་གནས་ལ་དངོས་གནས་དཀའ་ངལ་ཞིག་འཕྲད་པ་ཡིན་ན། ག་ད་དབུས་གཞུང་གིས་འདི་ལ་ཡང་རོགས་རམ་བྱེད་ཀྱི་རེད་ཅེས་ཟེར་གྱི་ཡོད་རེད། ད་རིང་གི་གསར་འགོད་ཚོགས་འདུ་འདིའི་སྒང་ལ་ཡང་རྒྱ་ནག་གི་ནོར་སྲིད་བློན་ཆེན་ལིའུ་ཁུན་ཟེར་དེས་ག་རེ་ལབ་འདུག་ཟེར་ན། ཁྱིམ་ཚང་སོ་སོས་སོ་སོའི་སྤུ་གུ་དེ་ནི་སོ་སོས་པང་པར་བཏབ་བྱས་ཉར་བསྡད་དགོས་རེད་མ་གཞི་མི་གཞན་པར་རེ་བ་བཅོལ་ན་ཡོང་གི་མ་རེད་ལབ་བཞག་ད་འདིའི་གོ་སྟངས་ལ་བྱས་པ་ཡིན་ན་ད། གལ་སྲིད་ས་གནས་སོ་སོ་སོ་སོས་བུ་ལོན་བཟོས་བྱས་ཆེན་པོ་ཞེ་པོ་ཞིག་བྱས་བྱས་དཀའ་ངལ་ཅིག་འཕྲད་བསྡད་ཡོད་པ་ཡིན་ན་ད་འདི་སོ་སོ་སོ་སོའི་རྐང་པའི་སྒང་ལངས་བྱས་བུ་ལོན་སྤྲད་དགོས་རེད་མ་གཏོགས་འདི་དབུས་གཞུང་དང་གཞན་པ་ཅིག་གིས་ཁོ་ཚོར་རོགས་རམ་བྱེད་ཀྱི་རེད་བསམ་བྱས་རེ་བ་བཅོལ་ན་ཡོང་གི་མ་རེད་ཞེས་ཟེར་གྱི་ཡོད་རེད་ད་ཡིན་ནའི་ད་དཔལ་འབྱོར་ཉམས་ཞིབ་པ་ཚོས་བཤད་ཡག་བྱས་པ་ཡིན་ན། རྒྱ་ནག་གི་ས་གནས་མང་པོ་ཅིག་ལ་ད་མ་འོངས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་བུ་ལོན་སྤྲད་མ་ཐུབ་པའི་དཀའ་ངལ་ཆེན་པོ་ཞེ་པོ་ཞིག་འཕྲད་ཀྱི་ཡོད་པ་དེ། ཕལ་ཆེར་བརྒྱ་ཆ་བརྒྱ་ཐམ་པ་གཏན་འཁེལ་བ་རེད། འདི་ཚོ་འཕྲད་པའི་སྐབས་དེ། རྒྱ་ནག་གི་ནོར་སྲིད་ཀྱི་བློན་ཆེན་ལིའུ་ཁུན་གྱིས་ལབ་པ་ནང་བཞིན་བྱས་བྱས་སོ་སོའི་སྤུ་གུ་སོ་སོས་བདག་པོ་རྒྱོབ་ལབ་པ་ནང་བཞིན་བྱས་བྱས་ད། ཡ་མ་བྱས་པ་བྱས་བཞག་ཡག་ད་གང་དག་བསམ་བློ་བཏང་མ་ཕོད་པ་ཅིག་རེད། ཏན་ཏན་ཡིན་ན་ད་རྒྱ་ནག་དབུས་གཞུང་གིས་འདི་ཚོ་ལ་རྒྱབ་སྐྱོར་བྱེད་མདོག་ཁ་པོ་འདུག་ཡིན་ནའི་ས་གནས་གཞུང་གི་འགྲོ་གྲོན་མ་ལྡང་བ་དང་བུ་ལོན་ཆེན་པོ་དེ་ཚོ་སྤྲད་མ་ཐུབ་པའི་དཀའ་ངལ་འཕྲད་པ་ཡིན་ན། རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡར་ད་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་རྒྱུ་མ་ཟད་ཡིན་ན་ད་ས་གནས་གཞུང་ཟེར་དེ་ས་གནས་ཀྱི་མི་དམངས་ལ་ཞབས་ཞུའི་ལས་འགན་དང་རྨང་གཞི་འཛུགས་སྐྲུན་བྱེད་མཁན་གྱི་གཞུང་གཙོ་བོ་ཆགས་བསྡད་ཡོད་པ་སོང་ཙང། ཨ་ནི་དེ་ཚོ་གང་ག་ལ་ཤུགས་རྐྱེན་ཐེབས་བྱས་རྒྱ་ནག་གི་དཔལ་འབྱོར་ཁྱོན་ཡོངས་ལ་ཡང་ཡིན་ན་ཤུགས་རྐྱེན་ཆེན་པོ་ཞིག་ཏན་ཏན་ཐེབས་མདོག་ཁ་པོ་རེད་ཅེས་བཤད་ཀྱི་འདུག